གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ག་ཡིན། ལས་རིམ་དེ་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་ཚེ་རིང་སྐྱིད་ལགས་ལྷན་དུ་ཁོང་གི་ཕ་ཡུལ་མདོ་སྨད་ཨ་མཆོག་ཁུལ་གྱི་སྐོར་ལ་དྲན་གླེང་ཞུ་གི་ཡིན། ང་རང་གི་མཐོང་ཐོས་བྱུང་བའི་ཕ་ཡུལ་གྱི་མི་གི་སྤུས་ཀ་དང། སོ་སོ་གྱི་རིག་གནས་དང་སོ་སོ་གྱི་མི་དང་སོ་སོ་གྱི་ས་ཆ་ཟེར་ཡ་དེའི་ཆེད་དུ་ག་རེ་ན་ཡང་བྱེད་ཐུབ་མཁན། ང་ཚོའི་ས་ཆ་དེ་ག་དུས་ན་དམག་ལ་འགྲོ་ཆོག་ཆོག་འདྲ་བོ་ཡོད། བོད་ཀྱི་མདོ་སྨད་བླ་བྲང་ཁུལ་གྱི་ཨ་མཆོག་ས་ཁུལ་ནི་ལོ་རྒྱུས་ཐོག་ལ་ཨ་མཆོག་སྟོད་ཀྱི་ཚོ་བ་བརྒྱད་དང་སྨད་ཀྱི་ཚོ་བ་བརྒྱད་ཡོད་པའི་ས་ཆ་བཙན་ལ་མི་རྣམས་འཐབ་འཁྲུག་ལ་རྒོད་པ་ཞིག་ཡིན་པ་ཚེ་རིང་སྐྱིད་ལགས་ལ་བག་ཆགས་ཆེན་པོ་ཞིག་བྱུང་ཡོད་པ་རེད། གཅིག་ནས་ང་ཚོའི་ཕ་ཡུལ་ཨ་མཆོག་ལབ་ན་ད་ང་ཚོའི་ཐག་ཉེ་བོ་གི་མི་དེ་ཚོ་གི་ད་ཅིག་སྔོན་མ་ཇག་པ་གི་ཇག་པ་བྱེད་ཡ་ལ་ད་ཞུ་ཅིག་མཁས་པོ་ཡོད་རྒྱུ་གི་ས་ཆ་ཅིག་ལ་བརྩི་གི་ཡོད་པ་རེད། ད་ཡིན་ན་ཡང་ང་ཚོའི་སྔོན་མ་གི་བོད་པ་གི་ས་ཆ་མང་པོ་ལ་ཁོ། ཇག་པ་གི་རིག་གནས་དེ་ཡོད་རེད་བ། དེ་འདྲའི་སྐབས་ལ་ཨ་མཆོག་ལ་ཇག་པ་གི་རིག་གནས་དེ་རྒྱུན་རིང་པོ་དང་ཨ་ནི། ཅིག་མཁས་པོ་ཡོད་པ་དེ་བརྩིས་ཡོད་རེད་དེ་ད་ངས་ད་ལྟ་གི་ང་ཚོའི་ཤེས་རིག་དར་ཡོད་པ་གི་སྤྱི་ཚོགས་ཅིག་ལ་མཚོན་ན་དེ་སྤོབས་པ་སྐྱེ་དགོས་པ་གང་མ་རེད་དེ། ད་ཡིན་ན་ང་ཚོའི་སྔོན་མ་གི་འཚོ་བ་སྐྱེལ་སྟངས་དང་སྔོན་མ་གི་ད། ཤེས་རིག་མ་དར་བའི་སྐབས་ལབ་ན་འདྲ། སྔོན་མ་གི་མི་གི་མི་འགྲོ་སྐྱོད་དེའུ་སྨད་རྒྱུ་ད་ལྟ་འཚོ་བ་སྐྱེལ་སྟངས་ཅིག་བ་ར་དེའི་ནང་ནས་བཤད་ན་མི་ཚང་མ་དེ་འདྲ་གི་རིག་གནས་ཡོད་དེའི་སྐབས་ལ་དེའི་ནང་ནས་ཡག་པོ་ཅིག་ཡོད་བ་རེད་ལབ་ན་ཡང་དེ་མ་འདྲ་བ་ཅིག་རེད་བསམ་གི་འདུག་ཧ་ལས་བ་གི་མ་འདྲ་བ་གཅིག་དེ། ང་ཚོའི་ས་ཆ་དེ་ག་དུས་ན་དམག་ལ་འགྲོ་ཆོག་ཆོག་འདྲ་བོ་ཡོད་ད་ང་འདྲ་བོ་ཅིག་ན་ཆུང་ཆུང་ཡིན་དུས་ནས། གྲི་དང་མེ་མདའ་ཟེར་བ་དང་དེ་ཚོ། ད་རྒྱུན་གཏན་གྱི་ང་ཚོའི་ནམ་རྒྱུན་ད་སྐབས་ཀྱི་ཁ་པར་དང་འདི་ཚོ་ནང་བཞིན་གྱི་ནམ་རྒྱུན་མཐོང་བསྡད་ཡ་ཅིག་བ་སོ་སོའི་ཅོ་ཅོ་དང་ང་ཡང་ནང་ལ་ཅོ་ཅོ་མང་པོ་ཡོད་དེ་འདྲའི་སྐབས་ལ་ག་དུས་ཡིན་ན་གྲི་དང་མེ་མདའ་ཟེར་ཡ་དེ་ཚོ་མཐོང་བསྡད་ཡ་ཨ་ནི་མི་དང་མི་གྱི་བར་ལ་ཅིག་ད་འཁོན་འཛིང་ཡིན་ན་འདྲ་ཅིག་ཅིག་དེ་འདྲ་གི་གནས་སྟངས་དེ་ཚོ་ཅིག་ང་ལ་མཚོན་ན། ཆ་མེད་རྒྱུ་འགྲོ་རྒྱུས་མེད་རྒྱུ་འགྲོ་དེ་འདྲའི་མ་ཡིན་པ་མཐོང་བསྡད་ཡ། དེའི་སྒང་ནས་ཡིན་ན་ཡང་ཅིག། ཚོ་བ་དང་ད་ཅིག་ང་ཚོ་ཨ་མཆོག་ཡིན་ན་ཨ་མཆོག་ཚོ་བ་བརྒྱད་ལ་བསྐོར་བ་ཨ་མཆོག་ཚོ་བ་དེ་ཚོ་ཕྱོགས་གཅིག་ལ་ལངས་བྱས་ཅིག་དམག་ལ་འགྲོ་ཡ་ཨ་ནི། བསང་མཆོད་བྱེད་ཡ་ཅིག། དགྲ་འདུལ་ཡ་ཟེར་ཡ་གི། ལུགས་སྲོལ་ཅིག་བ་ར་ད་ཅིག་སེམས་ཀྱི་ནང་ལ་ཅིག་དེ་ཧ་ལས་བ་གི་ཤུགས་ཆེན་པོ་འདུག་བསང་ཕུད་པ་ཡིན་ན་འདྲ། སྨོན་ལམ་རྒྱག་པ་ཡིན་ན་འདྲ་ལབ་ཙེ་བཏེགས་པ་ཡིན་ན་འདྲ་ག་རེ་བྱས་བ་ཡིན་ན་དགྲ་འདུལ་དགོས་ཡ་གཉེན་སྐྱོང་དགོས་ཡ་ཟེར་ཡ་དེ་ཧ་ལས་བ་གི་ད་མི་གཅིག་སྐྱེས་ཕོ་མོ་སུ་ཡིན་ན་ཡང་ལས་ཀ་དང་པོ་འགྲོ་ག་དེ་བྱས་ན་ཡང་དེ་ག་དུས་ཡིན་ན་དེ་སྐད་ཆ་བཤད་གི་འདུག་རེད་བ་དེ་ང་ཡ་ས་ཆ་བྱམས་པ་དང་དུས་སུ་མ་འདྲ་བ་མཐོང་གི་འདུག་དེ་ལ་བརྟེན་བྱས་དུས་ཀྱི་ད་ངས་དང་གི་སྒང་ནས་བཤད་པ་ནང་བཞིན་མི་གཤིས་དུས་སུ་དམ་པོ་དང་དྲག་པོ་དེ་ནས། སྔོན་མ་གི་སྲོལ་རྒྱུན་གྱི་འཚོ་བ་སྐྱེལ་སྟངས་དེ་དུས་སུ་ལུས་ཡོད་པ་དེ་ཉར་ཡོད་པ་ད་ག་ནང་བཞིན་དམག་ལ་འགྲོ་ཡ་དང་གཅིག་མཉམ་དུ་དགྲ་འདུལ་དགོས་ཀྱི་རེད་མཉམ་དུ་གཉེན་སྐྱོང་དགོས་ཀྱི་རེད་ཟེར་ཡ་གི་ལྟ་བ་དང་དེ་གཅིག་སོ་སོའི་ཁྲག་གི་ནང་ལ་ཡོད་དུས་སྐབས་ལ་ས་ཆ་དེ་ལ་ས་ཆ་གཞན་པ་གི་རིག་གནས་ཀྱི་མགྱོགས་པོ་མགྱོགས་པོ་བཙན་འཛུལ་བྱེད་མ་ཐུབ་ཡ་དཔེ་ལབ་ན། གཅིག་ང་ཚོའི་ས་ཆ་འདྲ་བ་ཡིན་ན་ཉེན་རྟོག་པ་དེ་ཚོ་ཡིན་ནའི་ཨ་ལས་ཉེན་རྟོག་ཁང་ཁོ་རང་འཛུགས་མ་ཐུབ་པ་རྒྱུན་རིང་པོ་ལྷག་ཡ་དང། རིག་གནས་གཞན་པ་དང་གཅིག་དེ་ཚོ་ལ་ས་ཆ་གཞན་པ་ནང་བཞིན་གྱི་ལས་སླ་བོ་མིའི་སེམས་ཁམས་དང་འཚོ་བ་ལ་བཙན་འཛུལ་བྱེད་ཐུབ་མེད་རྒྱུ། ངས་ནི་ང་གི་ཕ་ཡུལ་སྐྱེས་ས་སྐྱེས་ཡུལ་དེ་རྒྱལ་ཕྲན་ཆུང་ཆུང་འདྲ་བོ་མཐོང་གི་འདུག་ལུགས་སྲོལ་ཡིན་ན་འདྲ། སྐད་ཡིག་ཡིན་ན་འདྲ་རེད་བ། སྐད་ཆ་ཡི་དུས་སུ་མ་འདྲ་བ་བྱེད་ཨ་ནི།

བརྩི་བཀུར་ཞུ་ཡག་དང་གནས་ཚུལ་ག་རེ་ཡིན་ནའི་རྒན་རབས་ཚོ་ལ་སྐད་ཆ་དྲིས་ཐག་གཅོད་བྱས་འདི་འདྲའི་ལུགས་སྲོལ་སྔར་གནའ་སྔ་མོ་ནས་དར་བའི་ལུགས་སྲོལ་ཡག་པོ་ཅིག་ཡོད་ས་རེད་བ།
ང་རང་ཕ་ཡུལ་ལ་ཡོད་དུས་ལོ་ཞེ་དྲགས་ཆུང་ཆུང་རེད་བ་དེ་བྱས་ནས་ང་ཧ་ལས་བ་དེ་འདྲ་དེའི་རིག་གནས་དེ་ག་འདྲ་ལྟ་བུ་ཡོད་པ་ལོ་རྒྱུས་རང་བཞིན་ཡང་ན་ཚན་རིག་དང་མཐུན་པ་གི་ཅིག་ཞིབ་འཇུག་གི་དེ་འདྲ་ལྟ་གྲུབ་དོན་དེ་འདྲ་ང་གིས་བཤད་ཡ་མེད་རེད་བ་ཡིན་ན་ང་རང་སྐྱེ་བ་ནས་ང་རང་གི་པཱ་ལགས་དེ་འདི་འདྲའི། ང་ཚོའི་ཕ་ཡུལ་ལ་དེའི་མིང་ལ་རྒད་པོ་རྒོད་པོ་ལབ་གི་རེད། རྒད་པོ་རྒོད་པོ་ལབ་དུས་སྐབས་ལ་ད། རྩྭ་ས་རྩོད་པ་རྩྭ་ས་རྩོད་ནས་མི་གི་གྱོད་དོན་ལྷག་པ་མི་བསད་ཡ་ད་འདི་འདྲའི་གི་གྱོད་དོན་ལྷག་པ་ཡིན་ན་འདྲ། ད་གནས་ཚུལ་མང་པོ་བྱུང་གི་རེད་བ་ཕ་ཡུལ་ལ་དེ་འདྲའི་སྐབས་ལ་དེ་ཚོ་གི་བར་རུ་ལ་འགྲོ་བྱས་གཟུ་བཤད་ཡ། གཟུ་དཔང་བྱེད་ཡ་བྱས་གི་བ་ར་གཟུ་དཔང་བྱས་བྱས་གཏམ་བཤད་བྱས། ཕར་ཚུར་གཉིས་ཆ་ལ། གོ་སྐོན་བློ་འགུག་བྱས་བྱས་ཕར་ཚུར་གཉིས་ཆ་གི་ཡིན་རྒྱུ་འབྲེལ་མོལ་འདྲ་བོ་རེད་ད་འབྲེལ་མོལ་བྱེད་མཁན་ཡོད་བ་དང་དེང་རབས་ཀྱི་སྐད་ཆ་བཤད་ན་འབྲེལ་མོལ་འདྲ་བོ་རེད་དེ་ནས་གཏམ་བཤད་ནས་ད་འདུམ་འགྲིག་བྱེད་གི་འཇུག་ཡ་འཆམ་པོ་བྱེད་ཡ་དེ་འདྲ་གི་ད་ལུགས་སྲོལ་ཆེན་པོ་ཅིག་ཡོད་དུས་ངའི་པཱ་ལགས་དེའི་ནང་གི་རྒད་པོ་རྒོད་པོ་ལབ་ནས་ད་ལྟ་མིའི་རྒན་མགོ་ཁ་ཤས་གི་ད་རྒན་མགོ་ལབ་ན་འདྲ་གཙོ་བོ་དེ་གཏམ་སྐད་ཆ་ཡག་པོ་བཤད་མཁན། མིའི་བློ་རིག་དང་རྣམ་དཔྱོད་ཡོང་མཁན་གཏམ་དང་ཨ་ནི་ཅིག་དྲང་པོ་དང་ད་མི་མང་པོ་ཅིག་འཛོམས་དགོས་རེད་བ་དེའི་ནང་ལ་སླེབས་ཚར་ན་མི་ཚང་མ་གི་ཧ་ལས་བ་གི་བརྩི་བཀུར་བྱེད་ཡ་དང་ཉན་གི་རེད་སྐད་ཆ་དེ་ཚོ་ལ་ཨ་ནི་ཁོ་ཚོས་ངའི་པཱ་ལགས་ཆུང་ཆུང་ཡིན་དུས་ནས་ང་རང་ཆུང་ཆུང་ཡིན་དུས་ནས་ངའི་པཱ་ལགས་ཁོ་ཚོ་གི་གྲས་ལ་འགྲོ་གི་འདུག་ནི་ས་ཆ་གཅིག་ལ་ཡ་རྩྭ་ས་རྩོད་མི་བསད་ཤག་ས་ཆ་གཅིག་ལ་གཅིག་བྱུང་ཤག་ལབ་ནས་ག་དུས་ཡིན་ན་གཅིག་དེ་གཟུ་དཔང་བྱེད་གར་འགྲོ་གཟུ་དཔང་བྱེད་གར་འགྲོ་དུས་སྐབས་དེ་ལ་མཚམས་མཚམས་ནས་ཟླ་བ་གཅིག་དེ་འདྲ་ཡོང་གི་མ་རེད་མཚམས་མཚམས་ནས་ཟླ་བ་བརྒྱད་དགུ་དེ་འདྲ་ཡོང་ཐུབ་གི་མ་རེད་བ་ནང་ལ་ཨ་ནི། དེ་ཡིན་དུས་ང་དེ་ལ་ད་ཆུང་ཆུང་ཡིན་དུས་ནས་དཔེ་དོ་སྣང་མང་པོ་བྱེད་པ་མ་ཚད་ད་ཁོ་ཚོ་གི་གཏམ་ག་རེ་བཤད་གི་འདུག་ག་འདྲས་བྱེད་གི་འདུག་ཨ་ནི་མི་ག་འདྲས་རེད་འདུག་ང་དེ་ཚོ་ལ་དཔེ་དོ་སྣང་ཡོང་འདུག་ཨ་དེ་རྗེས་ནས་ངས་མི་གཞན་པ་མཉམ་དུ་སྐད་ཆ་བཤད་ཡིན་ད་ས་ཆ་མང་པོ་ལ་དེ་འདྲས་ཡོད་ས་མ་རེད་ད་ཡིན་ན་ང་ཚོ་འདྲ་བོ་ཅིག་ཡིན་ན་ངས་ད་གིན་སྒང་ནས་བཤད་པ་ནང་བཞིན། སྔོན་མ་གི་བོད་ཀྱི་ས་ཆ་མང་པོ་ལ་དར་ཡོད་པ་གི་ཇག་པ་གི་རིག་གནས་དེ་དུས་སུ་བསྡད་བསྡད་ཡོད་བ་རེད་དེ་དོན་དག་གཅིག་བྱས། གཉིས་པ་དེ་དམག་རྒྱག་ཡ་དང་ཨ་ནི། ཅིག་ད་གྱོད་དོན་དང་དེ་འདྲའི་ག་འདྲའི་ལྷག་བ་དང་དེ་འདྲའི་ད་ས་ཆ་རྒོད་པོ་ལབ་གི་འདུག་ཨ་མི། མི་རྒོད་པོ་ལབ་ན་ངས་ཕལ་ཆེར་ཚང་མ་གིས་ཧ་གོ་རེད་བསམ་གི་འདུག་མི་དུས་སུ་རྒོད་པོ་ཡོད་དུས་སྐབས་ལ་གྱོད་དོན་དང་དེ་འདྲའི་མང་ང་ལྷག་ས་གི་ས་ཆ་གཅིག་རེད། དེ་བྱས་དེ་དོན་དག་གཉིས་པ་བྱས་ཨ་ནི་དོན་དག་གསུམ་པ་དེ་ང་ཚོ་སྔོན་མ་གི་ད། སྔོན་མ་ཁྱོད་རང་ཧ་གོ་རེད་ཕ་ཡུལ་ལ་རྩྭ་ས་རྩོད་གླེང་ཤུགས་ཆེན་པོ་ཡོད་རེད་རྩྭ་ས་རྩོད་གླེང་བྱས་དུས་སྐབས་དེ་ལ་ད་བར་མི་བཅུ་བཅོ་ལྔ་བསད་ཡག་གི་གནས་ཚུལ་དེ་འདྲས་བྱུང་ཡོད་རེད་ད་ག་དུས་ན་རྩྭ་ས་རྩོད་གླེང་གི་ང་ཚོའི་ནང་ཁུལ་ལ་རྙོག་ཁྲ་དཔེ་མང་པོ་བྱུང་ཡོད་རེད་དེ་འདྲས་གི་གནས་སྟངས་མང་པོ་ལྷག་ཡོད་རེད་བོད་པ་གི་ད་ང་ཚོའི་སོ་སོའི་བོད་པ་གི་རིག་གནས་དང་ལོ་རྒྱུས་དང་གོམས་གཤིས་ད་དེ་ཚོ་ཤེས་ཡོད་དུས་སྐབས་ལ་ནང་ལ་ཡག་པོ་ཡོད་རྒྱུ་ཡ་ཁས་ལེན་བྱེད་དགོས་རེད་ཡ་ཡག་པོ་སྔོན་མ་ཡག་པོ་ཡོད་ན་ཡ་ད་ལྟ་དུས་རབས་དང་མ་མཐུན་པ། ཡ་གཅིག། བཞག་དགོས་ཡ་དང་ཡག་པོ་མེད་པ་མཐོང་དགོས་ཡ་དེ་འདྲས་ཡོད་རེད། ད་དེ་འདྲས་ཀྱི་རིག་གནས་མང་པོ་ཅིག་གྲུབ་ཡོད་དུས་སྐབས། གྲུབ་ཡོད་པ་གྱི་རྒྱུ་རྐྱེན་དེ་ཚོ་ལ་བརྟེན་རྗེས། ང་ཚོའི་ཕ་ཡུལ་གྱི་རྒད་པོ་རྒོད་པོ་ལབ་ཡ་དེ། སྡེ་བ་གྱི་ཁྲིམས་སྲོལ་པ་དེ་ན་ཡ་གོང་ཆེན་པོ་མ་རེད་དེ་རྩ་ཆེན་པོ་རྩི་གི་ཡོད་རེད། དེ་ཡིན་དུས། ངའི་པ་ལགས་ཡ་དེའི་ནང་གི་གཅིག་རེད། ད་དེ་ཚོ་གི་ནང་ལ་ཡ། ཆུང་ཆུང་ཆུང་ཆུང་ཅིག་ཕར་ཚུར་ཆང་ས་གི་གནས་ཚུལ་འགྲོ་བ་དང་མི་ཚང་གི་མི་ཚང་གཅིག་རེ་གཉིས་རེ་གི་བར་འོག་གི་དུས་སུ་ཁ་རྩོད་འགྲོ་བ་དང་དེ་འདྲའི་གི་གྱོད་དོན་དེ་ལབ་གི་ཡོད་བ་མ་རེད་གྱོད་དོན་དཔེ་ཆེན་པོ་ཡོད་བ་རེད་བ། གྲོང་པ་དང་གྲོང་པ་གི་བར་འོག་གི་གྱོད་དོན་ཡང་ན་ཚོ་བ་དང་ཚོ་བ་གི་བར་འོག་གི་གྱོད་དོན། འདི་ཚོ་ལ་བཤད་དགོས་རེད། དེ་ནས་རྒད་པོ་རྒོད་པོ་དེ་ཚོ་གཅིག་དེ་སོ་སོ་གི་ད་ཨ་མཆོག་ཚོ་བ་བརྒྱད་ལབ་ན་ཡང་ཚོ་བ་བརྒྱད་ཀྱི་ནང་ལ་ཡང་ཤོག་ཁག་མང་པོ་ཡོད་རེད་ཚོ་ཤོག་མང་པོ་ཡོད་རེད་བ། དེ་ཚོ་ཚང་མ་ལ་ཅིག་ཉེ་རིང་ཆགས་སྡང་མེད་རྒྱུ་གི་སྒང་ནས་གནས་ཚུལ་ག་རེ་བྱུང་ན་ཡང་དེ་ལ་འགྲོ་བྱས་དོན་དག་བཤད་ཀྱི་རེད་གཟུ་དཔང་བྱེད་ཀྱི་རེད་ད་ག་ནང་བཞིན་ཕྱི་ལོག་ལ་ཚོ་བ་གཞན་པ་ཡོད་ར་ང་ཚོ་ཨ་མཆོག་ལ་ཡ་འབྲེལ་བ་ཡོད་རྒྱུ་གི་ཚོ་བ་གཞན་པ་གི་ལུང་པ་དང་ས་ཆ་བརྩད་བྱས་གནས་ཚུལ་དེ་འདྲས་བྱུང་ན་ཡ་དེ་ཚོ་ལ་དེ་གཟུ་དཔང་བྱེད་གི་འགྲོ་ཡ་ཨ་ནི་ཁོ་ཚོ་གི་ཁ་དྲག་ནས་གཟུ་དཔང་བྱས་ནས་ཕྱོགས་གཉིས་ཆ་གི་ཉན་དགོས་ཡ་དང་ཨ་ནི་དེ་འདྲས་འདུམ་འགྲིག་བྱས་ནས་འགྲིག་གི་སོང་ཡ་དང་ཨ་འདྲི་ཧ་ལས་བ་མང་པོ་ཡོད་བ་རེད་ཨ་ནི་དེ་ལ་ཧ་ལས་བ་གི་རྩི་གི་རེད་དེ་ཚོ་གི་སྐད་ཆ་གཅིག་བཤད་ན་གཞན་པ་གི་སྐད་ཆ་གཉིས་མ་བཤད་ཡ་གཅིག་ཡོད་ར་དེ་ཡོང་བ་རེད་ཨ་ནི། ད་ད་ལྟ་ང་ཚོ་དེང་རབས་ཀྱི་ནང་ནས་བཤད་ན་ཁྲིམས་ཚོགས་པ་འདྲ་བོ་རེད། འོ་དེ་ཡོད་རེད་རྒད་པོ་རྒོད་པོ་ལབ་ཀྱི་རེད་དེ་ངས་ས་ཆ་གཞན་པ་ལ་ཡོད་པ་ཧ་གོ་བོ་མེད་ད་ང་ཚོའི་ཕ་ཡུལ་དེ་ཧ་ལས་བ་གི་རྩ་ཆེན་པོ་ཅིག་རེད། རེད་ད་དེ་སྔ་མོ་ནས་དར་པའི་ལུགས་སྲོལ་ངོས་ནས་རྩ་ཆེན་པོ་དང་མུ་དེ་ནས་རྒྱུན་སྐྱོང་བྱེད་ཡ་ཅིག་ཆགས་བསྡད་རེད་པ་ཨ་ནི་ད་ཨ་མཆོག་འདི་ད་བླ་བྲང་གི་ཁུངས་གཏོགས་རེད་པ་ཨ་ནི། ཚོ་བ་དེ་རྒྱུན་དུ་འབྲོག་པ་རེད་རོང་པ་རེད།

ཚོ་བ་ལ་ཡ་དེ་ད་སྔོན་མ་ཁྱིམ་ཚང་གཅིག་ནས་མཆེད་རྒྱུ་ཡིན་ན་ཡང་ན་ག་འདྲས་སེ་སྒྲིག་ཡིན་ན་ང་དེ་ཧ་གོ་མེད་དེ་ཚོ་བ་གི་ནང་ལ་ཡ་ཚོ་བ་ལ་ཡ་དང་འདི་འདྲས་མང་པོ་ཡོད་རེད་ད་གཅིག་གཅིག་ག་འདྲས་ད་དེའི་སྐབས་ལ་ང་ཚོའི་སྟོད་གི་ཚོ་བ་བརྒྱད་ལ་ལས་ཀ་དང་དོན་དག་ཅིག་བྱུང་བ་ཡིན་ན་སྨད་གི་ཚོ་བ་བརྒྱད་དེ་ཚོ་རྟ་དང་མེ་མདའ་དང་འདི་འདྲས་རྟ་ཞོན་མེ་མདའ་ཁུར་གྲི་ཐོགས་འདི་འདྲས་བྱས་ཡོང་གི་རེད་རོ་ཨ་ནེ་ཡ་གནས་ཚུལ་འདི་འདྲས་བྱུང་བ་ཡིན་ན་གདུང་སེམས་མཉམ་སྐྱེད་དང་འདུ་བ་བྱས་ན་གདུང་སེམས་མཉམ་སྐྱེད་ལབ་གི་འདུག་ཨོ་དེ་ཅིག་ག་དུས་ཡིན་ན་ཡ་ཡོང་གི་རེད་ཨ་ནེ་གཉིས་ཆ་གི་ལྷ་རི་དང། ལབ་ཙེ་དེ་ཚོ་མཉམ་དུ་བསྟོད་གི་རེད། མཉམ་དུ་བསྟོད་གི་ཡོད་རེད་ལོ་རེ་རེ་ལ་ད། ང་ཚོ་ད་མདའ་བབ་ལོ་ལབ་ནི་ལབ་ཙེ་བསྟོད་ཡ་ཅིག་ཡོད་རེད་དེ་ཚོ་ཡིན་ན་སྨད་གི་ཚོ་བ་བརྒྱད་དང་སྟོད་གི་ཚོ་བ་བརྒྱད་གཉིས་ཆ་གིས་བསྟོད་གི་ཡོད་རེད། དེ། དེ་བྱས་དེ་ནས་ད། སྨད་གི་ཚོ་བ་བརྒྱད་དེ་མང་ཆེ་ཤོས། རོང་ད་ཞིང་པ་ལབ་གི་དོ་ང་ཚོས་ས་ཞིང་གཙོ་བོ་བྱས་ཡོད་རྒྱུ་གི་དེ་དེ་རེད་ད་ང་ང་སྐྱེས་ས་གི་ཨ་མཆོག་ཚོ་བ་བརྒྱད་དེ། ཕྱེད་ཀ་འབྲོག་པ་བྱས་འབྲོག་པ་འབྲོག་རྐྱང་བྱས་ཕྱེད་ཀ་ཞིང་པ་བྱས་རེད་པ་དེ་ནས་ཕྱེད་ཀ་ཡ་ཞིང་འབྲོག་གཉིས་ཀ་མཉམ་དུ་ཡོད་རྒྱུ་ཡོད་བ་དེ་རེད་ད་ང་རང་གི་སྐྱེས་ས་གི་གྲོང་པ་འདྲ་བོ་ཅིག་ཡིན་ན་ཞིང་ཁ་ཡང་ཡོད་པ་ཡ་འབྲོག་པ་ཡང་ཡོད་པ་གཉིས་ཀ་ཡོད་རྒྱུ་དེ་ལས་ཀ་མང་པོ་ཡོད་བ་རེད་ལས་ཀ་ཧ་ལས་བ་གི་མང་པོ་ངལ་རྩོལ་མང་པོ་བྱེད་དགོས་ཡོད་བ་རེད་དེ་ཡིན་ན་ཐོན་ཁུངས་ཆེན་པོ་ཡོད་བ་རེད

དེ་རིང་དུས་ཚོད་རྐྱེན་པས་ལས་རིམ་ཞུ་མཚམས་དེ་གར་བཞག་གི་ཡིན། ལས་རིམ་རྗེས་མའི་ནང་ཚེ་རིང་སྐྱིད་ལགས་ལྷན་དུ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་དང་རིག་གནས་གསར་བརྗེའི་སྐབས་སུ་ཨ་མཆོག་ཁུལ་ལ་དཀའ་ངལ་གང་འཕྲད་ཡོད་མིན་རྒན་རབས་ཚོའི་ས་ནས་གོ་ཐོས་བྱུང་བའི་གནས་ཚུལ་གྱི་སྐོར་ལ་མུ་མཐུད་དེ་གྲོས་གླེང་ཞུ་གི་ཡིན། དེ་རིང་གི་ལས་རིམ་གསན་པར་ཐུགས་རྗེ་ཆེ།